ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན།
རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་བོད་ཟླ་བཅུ་གཅིག་པའི་ཚེས་པ་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཐམ་པའི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཉེ་ཆར་གནས་མཆོག་རྡོ་རྗེ་གདན་དུ་མང་ཚོགས་ལ་མཇལ་ཁ་དང་བཀའ་སློབ་སྩལ་པའི་སྐབས་སུ་བོད་ཀྱི་སྐད་ཡིག་དེ་ནི་མི་རིགས་ཀྱི་སྤོབས་པ་ཞིག་ཡིན་པ་དང་བོད་མི་རིགས་ཚོས་བོད་ཀྱི་སྐད་ཡིག་ལ་དོ་སྣང་དང་སློབ་སྦྱོང་དགོས་རྒྱུ་གལ་ཆེ་ཡིན་པའི་ལམ་སྟོན་བཀའ་སློབ་སྩལ་བའི་ནང་དོན་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། སྔོན་ལ་བོད་དོན་དང་འབྲེལ་བའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དེ་རིང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ཐམ་པའི་ཉིན་མོ་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་པ་དང་དེའི་གོང་ཙམ་དུ་རྒྱལ་ས་ལྡི་ལིར་སྐུའི་འཕྲོད་བཞེས་ཀྱི་བརྟག་དཔྱད་ཞིག་ཀྱང་མཛད་གནང་མཛད་ཡོད་པའི་གནས་ཚུལ་ཐོན་འདུག་ཐེངས་འདིའི་གོང་ས་མཆོག་གི་ཆིབས་བསྒྱུར་ཁག་ནི་ཐོག་མར་ཉིས་སྟོང་བཅུ་དགུའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་གི་ཉིན་མོ་ནས་དབུ་འཛུགས་ཀྱིས། རྒྱ་གར་ལྷོ་ཕྱོགས Goa དང། མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་དང་གནས་མཆོག་རྡོ་རྗེ་གདན། Bihar གྱི་རྒྱལ་ས Patna བཅས་ཀྱི་ཐོག་ལ་མང་ཚོགས་ལ་ཆོས་འབྲེལ་དང་བཀའ་སློབ Bihar མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་དང་གསར་འགོད་པའི་དྲི་བ་དྲིས་ལན་ལ་བཀའ་ལན་དང་དེ་བཞིན་ལྷོ་ཤར་ཨེ་ཤ་ཡའི་དད་ལྡན་པ་ཁག་ཅིག་ལ་མཇལ་ཁ་དང་བཀའ་སློབ། དྲ་ལམ་བརྒྱུད་དེ་རྒྱ་རིགས་དང་བོད་རིགས་མཐོ་རིམ་སློབ་ཕྲུག་ཚོ་ལ་བཀའ་སློབ་དང་ཡང་བོད་རིགས་དང་ཧི་མ་ལ་ཡ་ཁུལ་གྱི་དད་ལྡན་པ་དང་སོག་པོ་དང་ར་ཤི་ཡ། ཀོ་རི་ཡ་སོགས་ལ་མཇལ་ཁ་དང་བཀའ་སློབ་སྩལ་བ་སོགས་མཛད་འཕྲིན་རྒྱ་ཆེ་ཞིག་བསྐྱངས་པ་ཁག་རེ་ཞིག་ལེགས་གྲུབ་ཀྱིས་དེ་རིང་མཁའ་ལམ་བརྒྱུད་རྡ་སའི་ཉེ་འཁོར་གྱི་གྷ་གྷལ་གནམ་ཐང་དུ་ཞབས་སོར་བདེ་བར་འཁོད་པའི་སྐབས་སུ། བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་མཆོག་དང་སྲིད་ཚབ་ཆོས་རིག་བཀའ་བློན་གཡུ་ཐོག་ཀརྨ་དགེ་ལེགས་མཆོག་སོགས་ནས་ཕེབས་བསུ་ཞུས་པ་དང་ཆིབས་སྒྲིག་བརྒྱུད་དེ་བཞུགས་སྒར་གྱི་རྒྱལ་བའི་ཕོ་བྲང་དུ་ཆིབས་བསྒྱུར་སྐུ་དྲིན་བསྐྱངས་པའི་སྐབས་སུ་ལམ་གྱི་གཡས་གཡོན་དུ་དད་ལྡན་མང་ཚོགས་ཚོས་ཕེབས་བསུ་ཞུས་པ་སོགས་གནས་ཚུལ་བྱུང་བའི་གསར་འགྱུར་ཐོན་འདུག། ཡང་གཟའ་འཁོར་སྔོན་མ་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་ཟེར་བས་མི་རིགས་མཐུན་སྒྲིལ་ལ་ཤུགས་སྣོན་བརྒྱབ་སྟེ་མཛེས་སྡུག་ལྡན་པའི་བོད་ལྗོངས་འཛུགས་སྐྲུན་བྱེད་རྒྱུ་ཟེར་བའི་ཁྲིམས་གཞི་ཞིག་གསལ་བསྒྲགས་བྱས་པ་བརྒྱུད་དེ་བོད་ཡུལ་རྒྱ་ཡུལ་དུ་བསྒྱུར་བའི་ལས་གཞི་རྒྱ་སྐྱེད་གཏོང་བཞིན་པ་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་རྩད་གཅོད་ཀྱི་རྒྱུན་སྲོལ་ཐོག་ལ་བདག་དབང་ཐོབ་ཐབས་བྱས་ཏེ ྋགོང་ས་ཏཱ་ལའི་བླ་མའི་མཆོག་གི་སྐུའི་ཡང་སྲིད་བདག་བཟུང་བྱ་ཐབས་བྱེད་བཞིན་པའི་སྐབས་དེར་ཁྲིམས་གཞི་གསར་པ་དེ་འདྲ་ཞིག་གཏན་འབེབས་བྱས་པ་དེ་ནི་སླར་ཡང་རྒྱལ་སྤྱིའི་སྡིངས་ཆའི་སྟེང་དུ་བོད་མི་རྣམས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཏུ་བདེ་སྐྱིད་ཀྱི་འཚོ་བར་རོལ་བཞིན་པའི་རྣམ་འགྱུར་འདོན་ཆེད་ཡིན་ཞེས་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་དྲུང་ཆེ་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་སྐྱོན་བརྗོད་ཤུགས་ཆེ་གནང་འདུག་རྒྱ་ནག་གཞུང་ནས

ད་ནི་ད་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་འདི་མགོ་འཛུགས་ཞུ་གི་ཡིན་ད་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཉེ་ཆར་གནས་མཆོག་རྡོ་རྗེ་གདན་དུ་མང་ཚོགས་ལ་མཇལ་ཁ་དང་བཀའ་སློབ་སྩལ་པའི་སྐབས་སུ་བོད་ཀྱི་སྐད་ཡིག་དེ་ནི་བོད་མི་རིགས་ཀྱི་སྤོབས་པ་ཞིག་ཡིན་པ་དང་བོད་མི་རིགས་ཚོས་བོད་ཀྱི་སྐད་ཡིག་ལ་དོ་སྣང་དང་སློབ་སྦྱོང་བྱེད་རྒྱུ་ནི་ཧ་ཅང་གལ་འགངས་ཆེན་པོ་ཆགས་ཡོད་ཅེས་བཀའ་སློབ་དང་ལམ་སྟོན་སྩལ་ཡོད་པའི་ནང་དོན་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དུས་རབས་བདུན་པའི་ནང་དུ་ཆོས་རྒྱལ་སྲོང་བཙན་སྒམ་པོས་བོད་ཡིག་དེ་རྒྱ་ཡིག་ལ་དཔེ་ལྟ་མ་དགོས་པའི་ཐོག་ནས་གསར་གཏོད་གནང་སྟེ་རྒྱ་དང་བོད་ཞེས་ལོགས་སུ་བཟོས་གནང་པ་དེ་ནི་ཧ་ཅང་དགོངས་པ་རྒྱ་ཆེ་བཞེས་པ་ཞིག་ཡིན་པའི་སྐོར་བཀའ་སྩལ་པ། དུས་རབས་བདུན་པའི་ནང་ལ་ཆོས་རྒྱལ་སྲོང་བཙན་སྒམ་པོ་མི་རྒྱ་ནག་གོང་མའི་ཨ་ནི་སྲས་མོ་དང་འཁྲུངས་ས་སྐྱོན་བྱས། ལྷ་སའི་ཇོ་བོ་དེ་དུས་ཕེབས་པ་རེད། ཅེས། རེད་དེ། ང་འདི་འདྲ་དྲན་གོ་རེད། ཆོས་རྒྱལ་སྲོང་བཙན་སྒམ་པོ། ཨ་ནི། ཚེ། རྒྱ་ནག་གོང་མའི། མི་སྲས་མོ་དང་འཁྲུངས་ས་སྐྱོན་བྱས་འབྲེལ་བ་ཤ་ཡག་པོ་ཡོད་རེད་དེ། ཡིན་ནའི། རྒྱ་ཡིག་འདི་རྙོག་དྲ་ཚ་པོ་ཞིག་ཕལ་ཆེར་གཟིགས་ཡོད་འདྲ། ཁེཁེཁེཁེཁེ། ཚེ། ཆོས་རྒྱལ་སྲོང་བཙན་སྒམ་པོས་ང་རང་ཚོ་རང་གི་བོད་ཡིག་བཟོ་ཡག་བྱེད། ཡི་གེ་དཔེ་ལྟ་ཡ་དེ་རྒྱ་གར་གྱི་ཡི་གེ་ལ་ཡ་དཔེ་བལྟས་བྱས། དེ་བ་ནཱ་ག་རི་ཟེར་གི། གང་ལྟར་དབྱངས་དང་གསལ་བྱེད་ཡོད་པའི་ཡི་གེ་དེ་ལ་ཡ་དཔེ་བལྟས་ནས་ང་རང་ཚོ་བོད་ཡིག་གསར་པ་བཟོས་པ་རེད་ད། འདི་གྱོང་གོ་མ་རེད། ཤེས་སོང་ང། ད་དུས་ད་ལྟ་ཡིན་ནའི་ང་ཚོ་རྒྱ་དང་བོད་ཟེར་ལབ་དུས་སྐད་དང། ཨ་ནི། སྐད་ཡིག་གི་ཐོག་ནས། ཨེ་ནི། ཐ་དད་ཆགས་བསྡད་ཡོད་རེད་ང་ཚོ་བཤད་ཡག་ཅིག་ཡོང་གི་ཡོད་རེད་པ་ད། རེད་ཡོད་རེད་པ་བདེན་པ་རེད་པ་ད། བ། ང་ཚོ་ནང་ཨེ་ནི། དུས་རབས་བརྒྱད་པའི་ནང་ལ་ཡ་མཁན་ཆེན་ཞི་བ་འཚོ་ཨེ་ནི། གདན་ཞུ་གནང་ནས་ལྷ་སར་ཡར་ཕེབས་པ་རེད་རྗེས་ལ་ཨེ་ནི་མཁན་ཆེན་བཞི་བོ་ཚོས། ཨིན། ཁྱེད་རང་ཚོ་བོད་ཡིག་ཡོད་རེད། བོད་ཡིག་ཡོད་ཙང་ཨེ་ནི། ནང་ཆོས་སློབ་སྦྱོང་བྱེད་ཡག་ཨེ་ནི། ལེགས་སྦྱར་གྱི་སྐད་སྦྱང་ཡག་ད། ཨེ་ནི། པཱ་ལིའི་སྐད་སྦྱང་ཡག་དགོས་ཡག་མི་འདུག། ད་དཔེ་ཆ་བསྒྱུར་ཤོག་ཟེར་བོད་ཡིག་ནང་ལ། འདུག་བྱས་ནས་ཨེ་ནས་བཀའ་འགྱུར་བསྟན་འགྱུར་ད་པོ་ཏི་སུམ་བརྒྱ་ཙམ་ང་ཚོ་ཡོད་བསྡད་པ་འདི་རེད། ཤེས་སོང་ངམ། བྱས་ཙང་ང་ཚོ་སོ་སོ་རང་སྐད་ཡིག་བྱེད་བར་ལ་སོ་སོ་རང་གི་སྐད་ཡིག་དེའི་ཐོག་ནས་ད་དེང་སང་འཛམ་བུ་གླིང་འདིའི་སྒང་ལ་སུ་གཅིག་ལ་སྨོན་མི་དགོས་པ་གཅིག་གིས་ད་སངས་རྒྱས་ཀྱི་ཆོས་སྤྱི་དང་ལྷག་པར་ནཱ་ལེནྡྲའི་ཆོས་བརྒྱུད་འདི་ད་བོད་ལ་ཧ་ལས་པ་ཞིག་རེད་ཤག། ཤེས་སོང་ངམ། ས་སྟེ་ང་རང་ཚོ་བོད་མི་རིགས་ཀྱི་སྤོབས་པ་ཆེ་བ་རེད། ཨཱ་ནི། དེ་འདྲ་གི་སོ་སོའི་སྐད་ཐོག་ཏུ་རིག་གཞུང་དཔེ་ཕྱུག་པོ་ཞིག་འདུག་སེ་ཡོད་པ་ཡིན་དུས་ཙང་ནས་ཨཱ་ནི་གང་འདྲ་ཅིག་རྒྱ་ནག་གི་ཅིག་བོད་ཀྱི་ཆོས་དང་རིག་གཞུང་འདི་ཅིག་ག་ལེ་ག་ལེ་ཕར་ནུབ་པར་བྱ་ཡག་གི་ཐབས་ཤེས་རིམ་པ་བྱས་ཡོད་རེད་དེ་ཁྱོན་ནས་བྱེད་ཐུབ་ཀྱི་མི་འདུག་བ། ནང་ཆོས

ཡང་སྔོན་མ་རྒྱ་མི་ཚོས་བོད་པ་ཚོ་ནི་རྩམ་པ་ཟ་མཁན་རྩམ་ཁུག་ཅིག་དང་གཅིག་པ་རེད་ཅེས་མཐོང་ཆུང་བྱེད་ཀྱི་ཡོད་པ་དེ་ཚོ་ནི་མ་ཤེས་པ་དང་ཆབ་སྲིད་ཀྱི་གནད་དོན་ཞིག་ཡིན་པ་དང་དེང་སྐབས་རྒྱ་རིགས་མང་པོ་ཞིག་དང་ལྷག་པར་དུ་རྒྱ་མིའི་མཁས་པ་ཚོའི་ནང་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་ཅེས་བཀའ་སྩལ་པ།
སྔ་མོ་རྒྱ་མིས་བོད་པ་མཐོང་ཆུང་བྱེད་ཀྱི་རེད་བོད་པ་རྩམ་པ་ཟ་མཁན་རྩམ་ཁུག་དང་གཅིག་པ་རེད། བོད་པ་ག་གེ་ཤེས་ཀྱི་མ་རེད། ཨེ་དེ་ཁོ་ཚོ་ཁོ་རང་ཚོ་ག་གེ་མ་ཤེས་ཙང་ཨེ་དེ་འདྲ་ཞིག་མཐོང་བསྡད་ཀྱི་རེད་པ། ཨེ་ཆབ་སྲིད་ཀྱི་གནས་ཚུལ་རེད་པ། ད་དེ་རིང་ཁ་སའི་དུས་ཚོད་ལ་རྒྱ་མི་མང་རྒྱ་མི་མཁས་པ་མང་པོ་ཅིག་གིས་བོད་ཀྱི་སངས་རྒྱས་པའི་ཆོས་འདི་དངོས་གནས་དྲང་གནས་ནཱ་ལེནྡྲའི་སངས་རྒྱས་པའི་ཆོས་ངོ་མ་དེ་རེད་ཤག། ནཱ་ལེནྡྲ་ཨ་ནི་སངས་རྒྱས་པའི་ཆོས་འདི་ཚན་རིག་དང་མཐུན་པ་རེད་ཤག། རྒྱ་མི་མཁས་པ་དེ་འདྲ་ཞིག་འདུག་བ་དེང་སང། བྱས་ན་ད་དེ་རིང་ཁ་སང་རྒྱ་རིགས་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད། ད་བོད་ཀྱི་ཡིན་ན་སངས་རྒྱས་པའི་ཆོས་འདི་ནཱ་ལེནྡྲའི་ཆོས་བརྒྱུད་བྱས་དེ་བཅོམ་ལྡན་འདས་ཁོ་རང་གིས་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེག་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ནི་བྱས་ནས་བཅོམ་ལྡན་འདས་ཁོ་རང་གིས་ཨེ་ནི་ངའི་སློབ་མ་ཚོས་སངས་རྒྱས་པའི་ཆོས་ལ་ཡར་དད་པ་བྱས་ནས་སྐྱབས་སུ་མཆི་བྱས་ནས་ཁས་ལེན་བྱེད་དགོས་མ་རེད་ཨེ་ནི་ངས་བསྟན་བཞག་པ་འདི་ལ་ཁྱེད་རང་ཚོས་ཞིབ་འཇུག་བྱས་ཚོད་ལྟ་བྱས་ཨེ་ནི་ཕན་ཐོགས་འདུག་ན་དེ་ཨེ་ནི་དད་པ་བྱས་ཧ་ལས་པ་རེད་ད།

ད་ཁོང་རྣམ་ཚོས་བརྩམས་བཞག་པའི་གཞུང་འདི་ཡི་འདི་ཧ་ལས་པ་རེད་ཤག་ཤེས་སོང་ངམ། བྱས་ནས་ད་ལྟ་ང་ཚོ་བོད་ལ་ཡ། ཨ། པཎ་གྲུབ་བཅུ་བདུན་གྱིས་མཛད་བཞག་པའི་གཞུང་འདི་ཡི་འདི་ང་ཚོ་སློབ་གཉེར་རྒྱག་ཡག་གི། ག་རེ་ཟེར་དགོས་རེད་བོད་ཀྱི text གལ་ཆེ་ཤོས་བརྩིས་བྱས་སློབ་སྦྱོང་བྱེད་ཀྱི་ཡོད་རེད། བྱས་ཙང་དེ་རིང་ཁ་སའི་དུས་ཚོད་ལ་ཡ། ཨ་ནི་འདས་པའི་ལོ། བཞི་བཅུ།

བྱས་ཙང། ཚེ་ཚན་རིག་པ་མང་པོ། ཨེ་ནི། ང་ཚོ་གོ་བསྡུར་བྱས། བགྲོ་གླེང་རོགས་དགའ་རོགས་བྱས་ཡོང་དུས་ཨེ་ནི་ཞེ་པོ་དགའ་བོ་བྱེད་འདུག་ཁོ་རང་ཚོའི་ནང་པའི་གཞུང་ནས་ཨེ་ནི་སེམས་ཁམས་རིག་པ་གསུང་བཤད་པ་དེ་ཨེ་ནི་ང་ཚོ་སློབ་སྦྱོང་བྱེད་དགོས་ཀྱི་འདུག་དེ་འདྲ་བཤད་མཁན་འདུག་ཨེ་ནི་ཚན་རིག་པ་ཚོའི་ཚད་མཐོ་པོ་དེ་འདྲ་སྙན་གྲགས་ཡོད་པ་དེ་འདྲས་ཁོ་རང་ཚོའི Profession ཚན་རིག་རེད། རེད་དེ་ཡིན་ནའི་སེམས་ཀྱི་ནང་ལ་ནང་པའི་ཆོས་ལ་དགའ་པོ་ཤུགས་ཆེ་འདུག་བ། ཡང་མཐའ་དོན་དུ་གོང་ས་མཆོག་ནས་ང་ཚོར་ཆོས་རྒྱལ་ཚོའི་སྐུ་དྲིན་ལས་གཞན་ལ་སྨོན་མི་དགོས་པའི་བོད་ཀྱི་སྐད་ཡིག་ཞིག་ཡོད་པ་དེ་ནི་བོད་མི་རིགས་ཀྱི་སྤོབས་པ་ཞིག་ཡིན་པས་བོད་རིགས་གཞོན་སྐྱེས་ཚོས་བོད་ཡིག་ལ་དོ་སྣང་གནང་དགོས་ཅེས་པའི་བཀའ་སློབ་ལམ་སྟོན་སྩལ་བ། ང་ཚོའི་སྐད་ཡིག་དེ་དེ་རིང་སང་ང་རང་རང་དངོས་སུ་ད་ཉམས་སུ་མྱོང་བསྡད་ཡ་དེ། གཅིག་སེམས་ཁམས་རིག་པ་དང་ཚད་མ་རིག་པ་དང་གཅིག་དེ་ཚོའི་གྲས་འགྲེལ་བཤད་རྒྱག་དུས་བོད་ཡིག་དེ་བོད་སྐད་དང་བོད་ཡིག་དེ་ཡག་ཤོས་རེད་ཤག་ལེགས་སྦྱར་ནི་ད་མཁས་པ་རེ་ཟུང་རེ་ཟུང་གིས་བེད་སྤྱོད་བྱས་མ་གཏོགས་ཡོག་མ་རེད་བ་ཨེ་ནི Modern Hindi ནི་དེ་དེ་བཞིན་མ་རེད་ཨེ་ནི English ནི་གྲ་བ་ཁ་ཁ་ཡོག་མ་རེད་བྱས་ཙང་ང་ཚོས་ད་དེ་འདྲས་ཀྱི་ད་ནཱ་ལེནྡྲའི་གཅིག་རིག་གནས།

བོད་སྐད་དང་བོད་ཡིག་འདི་ཡག་ཤོས་རེད་ཤག། འདི་ང་རང་ཚོ་མི་རིགས་ཀྱི་མེས་ཆོས་རྒྱལ་སྲོང་བཙན་སྒམ་པོས་དོ་སྣང་ཆེན་པོ་གནང་ནས་ང་རང་ཚོ་ལ་བོད་ཡིག་གསར་པ་བཟོས་པ་རེད། ཨེ་ནི། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་ད་བོད་ཡིག་ཡོད་པ་ཡིན་ཙང་བསྟན་བཅོས་བསྒྱུར་ནས་ད་བཀའ་བསྟན་བཅོས་བསྒྱུར་ནས་ད་གིན་ངས་བཤད་པ་འདི་རེད། ཨོ་དེ་འདྲ་ཡིན་དུས་ཙང་ནས་ང་ཚོ་བོད་མི་རིགས།

གཅེས་འཛིན་བྱེད་ཐུབ་ན་ཨེ་ནི་ཁྱེད་རང་ཚོ་མོན་པ་རེད་འབྲུག་པ་རེད་ལ་དྭགས་རེད་གར་ཞ་ཁུ་ནུ་དེ་དེ་སྒང་ག་བོད་ཀྱི་ནང་ཆོས་ཉམས་ལེན་བྱེད་མཁན་ཆགས་བསྡད་ཡོད་རེད་བྱས་ཙང་བོད་ཡིག་ཞེ་དྲག་གལ་ཆེན་པོ་རེད་བྱས་ཙང་ག་ཚོད་ཐུབ་ཐུབ་གི་ཁྱེད་རང་ཚོ་གཞོན་སྐྱེས་ཚོ་བོད་ཡིག་ལ་དོ་སྣང་ཏོག་བྱེད་དེ་ཕན་གི་རེད་ཨོ་ཡ་བྱས་ན་དེ་ག་ཡིན།